རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་དང་པོའི་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་བཅོ་གསུམ་རེས་གཟའ་མིག་དམར་ཉིན་གྱི་ཨ་རི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་བཞུགས་སྒར་རྡ་རམ་ས་ལའི་ལས་ཁུངས་ནས་སྙན་སྒྲོན་ཞུ་གི་ཡོད། ང་འཇམ་དབྱངས་རྒྱ་མཚོ་ཡིན། ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་བོད་རང་བཙན་བསྐྱར་བསྒྲགས་གནང་སྟེ་མི་ལོ་བརྒྱ་དང་བཅུ་གཅིག་འཁོར་བའི་དུས་ཚོད་ཁྱད་པར་ཅན་དེ་བཞིན་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པས་རྗེས་དྲན་སྲུང་བརྩི་གནང་ཡོད་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོར་བོད་དེ་བཞིན་རྒྱལ་ཁབ་གང་གི་ཆར་ཡང་མི་གཏོགས་པར་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་གཞུང་འབྲེལ་གྱི་ཐོག་ནས་བསྐྱར་དུ་ཡོངས་བསྒྲགས་གནང་སྟེ། མི་ལོ་བརྒྱ་དང་བཅུ་གཅིག་འཁོར་བའི་དུས་ཚིགས་ཁྱད་པར་ཅན་སྲུང་བརྩིའི་ཆེད་བཞུགས་སྒར་དུ་སྙན་ངག་དང་རོལ་དབྱངས་བོད་ཀྱི་སྲོལ་རྒྱུན་བཞེས་ཐུག་དང་ཆང་སྐོལ་སོགས་ལ་མཉམ་རོལ་གྱིས་དུས་ཚིགས་ཁྱད་པར་ཅན་དྲན་གསོའི་འདུ་འཛོམས་ཞིག་ཚོགས་གནང་ཡོད་པ་རེད། གཞི་རྩའི་དེ་རིང་གི་དྲན་གསོའི་འདུ་འཛོམས་དང་འབྲེལ་བའི་གཞུང་འབྲེལ་བསྒྲགས་གཏམ་དེའི་ནང་བོད་བཙན་པོའི་སྐབས་ནས་བོད་ཀྱི་སྲིད་དབང་དེ་བོད་པ་རང་གིས་བསྐྱངས་ཡོད་པ་དང་སོག་པོ་དང་རྒྱ་ནག་གི་རྒྱལ་རབས་རིམ་བྱུང་སྐབས་བོད་དང་མཆོད་ཡོན་གྱི་འབྲེལ་བ་ཙམ་ལས་ཕན་ཚུན་གཅིག་འོག་གཅིག་ཏུ་མེད་པ། མ་ཟད་དེའི་ནང་གཙོ་ཆེ་བོད་རང་གི་ཤེས་ཡོན་གྱི་ལམ་ལུགས་དང་འབྲེལ་བའི་གནད་དོན། གཞུང་གི་གཞུང་ཞབས་དང་ལས་དོན་གྱི་འགྲོ་ལུགས་སྐོར། རྒྱལ་སྲུང་གི་སྐོར། བོད་རྒྱལ་ཁབ་ཀྱི་ཐོན་ཁུངས་གོང་འཕེལ་སོགས་ཀྱི་དོན་ཚན་ཁག་ལྔ་དང་གཞན་མཇུག་བསྡོམས་དང་བཅས་པ་འཁོད་ཡོད་པ་ལོ་རྒྱུས་ཁག་ནང་གསལ་ཡོད་པ་རེད། རྒྱ་ནག་གཞུང་གིས་གནད་དོན་གཞན་ལ་ཁ་གཡར་ཏེ་གཞིས་བཞུགས་བོད་མི་ཚོའི་སྒེར་གྱི་གནས་ཚུལ་ལ་ལྐོག་ཉན་བྱ་ཆེད་དུ་ཁ་པར་ནང་མཉེན་ཆས་ཕབ་ལེན་བྱེད་བཅུག་གི་ཡོད་པའི་སྐོར་ལ་འགྲོ་བ་མིའི་ཐོབ་ཐང་ཚོགས་པ་གཉིས་ཀྱིས་བཏོན་གནང་བའི་སྙན་ཐོའི་ནང་གསལ་སྟོན་གནང་ཡོད་པ་རེད། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འདོན་སྤེལ་བྱས་པའི་མིང་ལ་རྒྱལ་ཁབ་ཀྱི་མགོ་སྐོར་བསླུ་བྲིད་གཏོང་བར་སྔོན་འགོག་ཟེར་བའི་མཉེན་ཆས་འདིས་བོད་ནང་གི་བོད་མི་ཚོ་བཙན་དབང་གིས་མཉེན་ཆས་དེའི་རིགས་ཕབ་ལེན་བྱེད་བཅུག་ནས་དོ་བདག་སོ་སོའི་སྒེར་གྱི་གནས་ཚུལ་མཉེན་ཆས་དེ་བརྒྱུད་ནས་ཁ་པར་ནང་གི་འཕྲིན་ཐུང་དང་འབྲེལ་བ་བྱེད་སའི་ཨང་གྲངས་དང་ནང་དོན་ལྟ་ཀློག་བྱས་ཟིན་པའི་དྲ་ཚིགས་སོགས་ལ་སོ་ལྟ་བྱེད་ཐུབ་ཀྱི་ཡོད་པ་མ་ཟད། དོ་བདག་གི་གསང་གྲགས་པར་བླངས་ནས་བསྡུ་རུབ་བྱེད་ཐུབ་ཀྱི་ཡོད་པ་དང་དོ་བདག་སོ་སོའི་ཉེ་འཁྲིས་ཀྱི་གཞི་གྲངས་དེ་ཚོ་ཡང་བསྡུ་ལེན་བྱེད་ཐུབ་ཀྱི་ཡོད་པ་འགྲོ་བ་མིའི་ཐོབ་ཐང་ཚོགས་པ་གཙུག་གཡུ་ཞེས་པ་དང་བོད་གནས་ལྟ་ཞིབ་ཅེས་པ་གཉིས་ཀྱིས་འདི་ལོའི་སྙན་ཐོའི་ནང་གསལ་སྟོན་གནང་ཡོད་པ་རེད་འདུག་ཡང་སྙན་ཐོ་འདིའི་ནང་ན་ནིང་ལོར་བོད་ནང་གི་སློབ་མ་ཞིག་ལ་སློབ་གྲྭ་གྲོལ་ནས་ཁྱིམ་དུ་ལོག་པའི་ལམ་བར་དུ་ཉེན་རྟོག་པས་བརྟག་དཔྱད་ས་ཚིགས་ནས་བཀག་སྟེ་ཁ་པར་ནང་ལ་མཉེན་ཆས་འདི་བླུག་དགོས་པའི་བཀའ་ཁྱབ་བཏང་ཡོད་པ་རེད་ལ་མཉེན་ཆས་དེ་ཐོན་མ་ཐག་ནས་ཁ་པར་ནང་བཙན་དབང་གི་སྒོ་ནས་བླུག་བཅུག་གི་ཡོད་པ་དང་སྐབས་དེར་ཁྱོན་ཁ་པར་དུང་ཕྱུར་གཉིས་ཙམ་ནང་མཉེན་ཆས་དེ་བླུག་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད་འདུག། དབྱིན་ཡུལ་གྲོས་ཚོགས་སུ་དབྱིན་ཡུལ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་བོད་ཀྱི་ལོ་སར་ཐེངས་དང་པོར་སྲུང་བརྩི་ཞུས་གནང་ཡོད་པ་རེད། སྐབས་དེར་དབྱིན་ཡུལ་གྲོས་ཚོགས་སུ་དབྱིན་ཡུལ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་གྲོས་ཚོགས་འཐུས་མི་ཊིམ་ལོ་ཊོན་མཆོག་གིས་སྐུ་མགྲོན་རྣམས་ལ་ཕེབས་བསུའི་གསུང་བཤད་དང་སྦྲགས་ཁོང་གིས། དེ་རིང་ང་ཚོས་བོད་ཀྱི་ལོ་སར་སྲུང་བརྩི་ཞུ་བཞིན་ཡོད་ལ། ང་ཚོའི་ངོས་ནས་བོད་ཀྱི་གནད་དོན་དེའི་སྐོར་གླེང་སློང་བྱ་རྒྱུ་ཡིན། བོད་མི་རིགས་འདི་ནི་ཞི་བདེ་ལ་དགའ་བའི་མི་རིགས་ཤིག་ཡིན་ན་ཡང། འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་རྒྱ་ནག་གཞུང་གི་བཙན་འོག་ཏུ་བོད་མི་ཚོས་དཀའ་སྡུག་ཚད་མེད་ཞིག་མྱོང་ཡོད་པ་རེད། དེ་ཙམ་མ་ཟད་ཉེ་བའི་ཆར་ཧོང་ཀོང་དང་ཡུ་གུར་སོགས་ཀྱི་ནང་དུ་དེ་བཞིན་དུ་དཀའ་སྡུག་མྱོང་བཞིན་ཡོད་པ་རེད། དེར་བརྟེན་ངའི་ངོས་ནས་མུ་མཐུད་གནད་དོན་དེ་དག་གི་སྐོར་གླེང་སློང་བྱ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། གཞན་ཡང་སྐབས་དེའི་མཛད་སྒོའི་ཐོག་དབྱིན་ཡུལ་གྱི་འཁྲབ་སྟོན་པ་གྲགས་ཅན་དང་ཡུན་རིང་བོད་དོན་རྒྱབ་སྐྱོར་བ Joanna Lumley མཆོག་ནས་ཁོང་རང་ཉིད་ཀྱི་ཁྱིམ་རྒྱུད་དང་བོད་གཉིས་ཀྱི་དབར་གྱི་འབྲེལ་བ་དང། དེ་བཞིན་ལོན་ཏོན་དུ་ཁོང་སྐྱབས་མགོན་ཆེན་པོ་མཆོག་དང་མཇལ་འཕྲད་བྱུང་བ་སོགས་ཀྱི་གནས་ཚུལ་ཁག་ཅིག་ཕྱིར་དྲན་གྱིས་གསུང་བཤད་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་བོད་ཀྱི་ལོ་སར་དང་སྟབས་བསྟུན་ཏེ་བོད་ཀྱི་བྱིས་པ་རྣམས་དང་ཁྱིམ་བདག་རྣམས་ལ་བྱིས་པའི་ཤེས་ཡོན་དང་འབྲེལ་བའི་ཕྱག་རྟགས་འགའ་ཞིག་དབུ་འབྱེད་འགྲེམས་སྤེལ་གནང་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་མ་འོངས་པའི་བྱིས་པ་ཚོའི་ཆེད་དུ་བོད་ཀྱི་ལོ་གསར་ཚེས་གཅིག་ཉིན་དང་བསྟུན་ནས་བྱིས་པའི་གླུ་གཞས་འགུལ་བརྙན་ལྔ་དང་སྒྲ་དེབ་བདུན་དབུ་འབྱེད་གནང་ཡོད་པ་དང། དེ་བཞིན་བྱིས་པ་ཚོས་བློ་འཛིན་བྱ་རྒྱུར་ཕན་ཐོགས་ཡོང་ཆེད་དུ་སུམ་ཅུ་པའི་རྩ་བ་དང་བློ་སྦྱོང་ཚིག་བརྒྱད་མ་འཇམ་དབྱངས་གང་བློ་མ་ལེགས་བཤད་ལྗོན་དབང་དཀའ་གནད་གསལ་བའི་མེ་ལོང་རྟགས་འཇུག་གི་རྩ་བ་ལག་ལེན་སོ་བདུན་མ་བཅས་སྒྲ་དེབ་བདུན་དབུ་འབྱེད་གནང་ཡོད་པ་རེད་ལ་དེ་དག་ཀྱང་ཤེས་རིག་ལས་ཁུངས་ཀྱི་བོད་ཡིག་སློབ་སྦྱོང་དྲ་ཚིགས་དང YouTube དྲ་བའི་ཐོག་ཏུ་ལྟ་ཐུབ་ཀྱི་འདུག་དེ་བཞིན་བྱིས་པའི་གླུ་གཞས་འགུལ་བརྙན་གྱི་ལས་གཞི་དེ་ཨ་རིའི་རོགས་ཚོགས་ནས་མཐུན་འགྱུར་གནང་བ་ཞིག་ཡིན་པ་དང་སྒྲ་དེབ་བདུན་རྣམས་ཝ་ར་ཎ་སིའི་སློབ་ཟུར་འབུམ་རམས་པ་ཉི་མ་ཚེ་རིང་ལགས་ནས་གླ་མེད་ཐོག་བཟོས་གནང་བ་ཞིག་ཡིན་པ་རེད་འདུག།
བོད་ཤིང་འབྲུག་ལོའི་དགུང་གསར་དེ་བཞིན་ཨ་རིའི་ཕྱི་སྲིད་ལས་ཁུངས་ནས་གསུང་འཕྲིན་དང་སྦྲགས། ནེའུ་ཇེར་སིའི་མངའ་ཁོངས་བེ་ཝུལ་གྲོང་སྡེའི་སྤྱི་ཁྱབ་མཆོག་ནས་རྒྱ་ནག་གི་གཞུང་ཚབ་ཀྱི་དགག་བྱར་བརྩི་མེད་ཀྱིས་བོད་ཀྱི་ལོ་སར་མཛད་སྒོར་ལྷན་ཞུགས་གནང་བ་མ་ཟད་བོད་ཀྱི་རྒྱལ་དར་འཕྱར་གཡུག་གནང་ཡོད་པ་རེད། ཨ་རི་གྲོང་ཁྱེར་ནིའུ་ཇེར་སི་བེ་ཝུལ་གྲོང་སྡེའི་ཚོགས་ཁང་དུ་འཚོགས་པའི་བོད་ཀྱི་ལོ་སར་མཛད་སྒོའི་ཐོག་གྲོང་སྡེའི་སྤྱི་ཁྱབ Michael Melham མཉམ་ཞུགས་བྱེད་མི་ཉན་པ་དང་བོད་ཀྱི་རྒྱལ་དར་དེ་བཞིན་ཁ་བྲལ་ཆབ་སྲིད་ཚོགས་པའི་མཚོན་རྟགས་རེད་ཅེས་རྒྱ་ནག་གཞུང་ཚབ་གཞོན་པས་ཡི་གེ་ལན་གཉིས་བསྟུད་མར་བཏང་ཡང། གྲོང་སྡེའི་སྤྱི་ཁྱབ་མཆོག་ནས་དེ་ལས་ལྡོག་སྟེ་ང་ཚོས་རྒྱལ་ཁབ་དང་ས་ཁོངས་གང་ནས་ཡིན་མིན་ལ་མ་ལྟོས་པར་ཀུན་ལ་གུ་ཡངས་དང་དང་ལེན་བྱེད་པའི་ཁོར་ཡུག་ཅིག་བསྐྲུན་ཡོད་པར་སྤོབས་པ་བྱེད་བཞིན་ཡོད་པ་དང་ང་ཚོའི་ཀུན་སློང་ནི་རྒྱལ་ཁབ་སུ་རུང་ཞིག་གི་བདག་དབང་ལ་ཁ་གཏད་གཅོག་རྒྱུ་མིན་པར་དེ་ལས་ལྡོག་སྟེ་ང་ཚོའི་ལངས་ཕྱོགས་དེ་བོད་མི་ཚོའི་རང་དབང་དང་རང་ཐག་རང་གཅོད་ཀྱི་མངོན་འདོད་ལ་གདུང་སེམས་མཉམ་སྐྱེད་ཞུ་བཞིན་ཡོད་ལ། ང་ཚོས་བོད་མི་མང་གི་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་དང་ཤུལ་བཞག་རིག་གནས་སྲུང་སྐྱོབ་ཀྱི་འཐབ་རྩོད་ལ་རྒྱབ་སྐྱོར་ཞུ་བཞིན་ཡོད་ཅེས་གསུངས་གནང་སྟེ་མཛད་སྒོའི་ཐོག་མཉམ་ཞུགས་ཀྱིས་བོད་ཀྱི་རྒྱལ་དར་འཕྱར་གཡུག་ཀྱང་གནང་ཡོད་པ་རེད། མཚམས་འདི་ནས་དེ་རིང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་བཞིན་གྲུབ་པ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ།